ཨ་ཁུ་དེ། ལུས་རྣམ་སྣང་ཆོས་བདུན་ལྡན་གྱི་སྒོ་ནས། དེ་བཞིན་དུ་ལུས་རྣམ་སྣང་ཆོས་བདུན་ལྡན་མཛད་རྒྱུ་སྟེ། དཔེར་ན། གྲྭ་བ་ཚོ་ལོ་བཞི་དགུ་གཅིག་འོས་མ། གྲྭ་བ་ཚོ་ཨ་རེ་མེད་པ། དགོན་པ་སོ་སོས་ཀྱི་འགྲུལ་ལམ་ལ་ཉམས་སུ་བླངས་ནས། དེ་ནས། འོ་ལེ། དེ་ནས། ཕྱི་ཞིག་རུ་དེ་ནས།

ཅེས་དགོས་ལེ་རེད་དེ་མོ་ཆེ་སྟེ་ར། དེ་ན་ཨ་མདོ་བོ་རེད་སི་ཁྲོན་བོ་རེད་དེ་ཚོ་གོ་ན་གོ་ལེ་རེད་དེ་ན་མ་གོ་ན་ད་དེ་གཙོ་བོ་འདི་ཡུས་ཧྲུའུ་གི་གྲྭ་བ་མ་ཡིན་ན་འདུག་ནི་མ་རེད་ཨེ་རེད། འོ་དེ་རེད། དེ་ན་ལ་ད་ངོ་པ་ཡུས་ཧྲུའུ་གི་སྐད་ཡོག་རྒྱག་ཨ་མདོ་གི་སྐད་ཡོག་རྒྱག་སི་ཁྲོན་གི་སྐད་ཡོག་རྒྱག་ལྷ་སའི་གི་སྐད་ཡོག་འདྲེ་འདྲེ་མ་འདྲེ་ཡོག་བཤད་ཤེས་བཞག་རེད། འོ་དུ། དེ་ཡིན་དུས་དེ་ལྟ་བུ་དེ་ནས་ཨ་ལེ། དེ་ནས། སྣོད་ཀྱི་སྐྱོན་གསུམ་སྤངས་ནས་མཐུན་རྐྱེན་འདུ་ཤེས་དྲུག་བསྟེན་པས་ཀྱི་སྒོ་ནས་སེམས་སྒྱུ་ལུས་ཀྱི་རྒྱུ་མཚན་དེ་འདྲ་ཞིག་ཡོད། དེ་ཡིན་དུས་དེ་ནི་དང་པོ་ད་ཆོས་གསན་དགོས་ལེ་རེད་རྫས་བཞེད་ན། འོ་ལེ། དཔེར་ན། འཇམ་མགོན་བླ་མས། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པ་ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བའི་ཆེ་བ་བཞི་དང། དེ་ལས་དང་པོ། བླ་མའི་གི་མཚན་ཉིད་སློབ་མའི་གི་མཚན་ཉིད། ཆོས་ཀྱི་དེ་ནས་ཁྱད་པར། ཆོས་ཀྱི་ཁྱད་ཆོས། དེ་ཤེས་དགོས་ལ། དེ་ཡིན་དུས་དེ་ནས། དང་པོ་བླ་མའི་གི་བླ་མའི་གི་མཚན་ཉིད་ལ། དཔེར་ན་གང་ལགས་ཟེར་ན། ཨོ་ལེ། ཡོན་ཏན་འབྱུང་གནས་ཚུལ་ཁྲིམས་རྒྱ་མཚོ་ཆེ་མང་ཐོས་ནོར་བུའི་ཚོགས་ཀྱིས་ཡོངས་སུ་གཏམས། ངུར་སྨྲིག་འཛིན་པ་ཐུབ་དབང་གཉིས་པའི་རྗེ་གནས་བརྟན་འདུལ་བ་འཛིན་ལ་གསོལ་བ་འདེབས། ཨོ་ལེ། དེ་ཡིན་དུས། བླ་མ་ལའང་མཚན་ཉིད་བཅུ་ཚང་དགོས། མཚན་ཉིད་བཅུ་ཚང་བ་འདི་དེ་རིང་ད་ཚོ་ཧ་ཅང་ནས་ཤིན་ཏུ་ནས་དཀའ་མོ་ཟིག་རེད། རེད་ལྟ་ན། དེ་ནས། མ་མཐའ་ཡིན་པས་བླ་མ་ལ་དེ་ནས་པས། ཨོ་ལེ། སློབ་མ་དེ་ནས་ཐར་པའི་གི་ལམ་ལ་ཁྲིད་ཤེས་པ་དང། སྟོན་ཤེས་པ། དགེ་ཚུལ་སློང་གི་སྡོམ་པའི་གི་དེ་ནས་སྐྱོན་གྱིས་མ་གོས་པ། ཨ། དགེ་ཚུལ་སློང་གི་སྡོམ་པའི་མི་མཐུན་ཕྱོགས་ཀྱི་སྐྱོན་གྱིས་མ་གོས་པ། ཨོ་ལེ། དེ་ནས་སློབ་མ་ལ་སྙིང་བརྩེ་དང་ལྡན་པ། ཆོས་འཆད་པ་ལ་དཀའ་ངལ་མེད་པ་དེ་འདྲ་ཞིག་དགོས་ཀྱི་རེད། ང་ནི་དེ་ལྟ་བུ་མ་ཡིན་པར། ཨོ་ལེ། དེ་ནས། རབ་ཏུ་བྱུང་བ་ཙམ་མ་གཏོགས་པས། ཉིན་མཚན་ཁོར་མོ་ཡུག་ཏུ། ཨོ་ལེ། དེ་ནས། ཉེས་ལྟུང་གི་དེ་ནི་ཆར་བབས་པ་ལྟ་བུ་གི། དེ་ནས། ཉེས་པའི་གི་གོང་བུ་ཅན་གྱི་དེ་ནི་བླ་མ་ཟེར་རིགས་ང། ཨ་ཁུ་དེ། ངའི་བུ་གི་གོང་བུར་སྤྱན་ཟིག་གི་བླ་མ་རེད། དེ་ཡིན་དུས་ཆོས་ཁྱེད་བུ་གི་དབུས་སུ་མ་མཆིས་ཀྱང་འོན་ཀྱང། དེང་སང་ད་ཨ་འདྲ་འདྲ་ཟིག་ཐུག་ལེ་རེད། ཨ་ཁུ་དེ། ཨོ་དེ་རེད། དེ་ནས་སློབ་མ་ཡང་བཟོད་བསྲན་དྲང་ཞིང་གཡོ་སྒྱུ་མེད་པ། ཨོ་ལེ། འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་མ་སོང་བ་དེ་འདྲ་ཟིག་དགོས་རེད། དེ། ཤེས་འདོད་ན་དཀའ་མོ་ཟིག་རེད།

སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་སྔགས་ཀྱི་ཆོས་ཅི་འདྲ་ཞིག་གསུངས་ན་ཡང། དེ་ལ། འོ་ལེ། དྲང་དོན་གྱི་མདོ་དང་ངེས་དོན་གྱི་མདོ་དྲང་ངེས་གཉིས་ཀྱི་དབྱེ་བ་ཤེས་དགོས། འོ་ལེ། དེ་ཡིན་དུས་དེ་ལྟ་བུའི་དྲང་ངེས་གཉིས་ཀྱི་དབྱེ་བ་ཤེས་པ་འདི་འཇམ་མགོན་བླ་མ་ཁོ་ན་མ་གཏོགས་པའི་གཞན་གྱིས་དྲང་ངེས་ཀྱི་དབྱེ་བ་ཞིག་གསལ་བོ་ཞིག་ཤེས་མ་ཐུབ། དེ་ཡིན་དུས་འཇམ་མགོན་བླ་མའི་དྲང་ངེས་ལེགས་བཤད་སྙིང་པོའི་ནང་ལས། ལུང་རིགས་མང་ཐོས་རིགས་པའི་ལམ་དུ་ཡང་ངལ་བ་མང་བསྟེན་མངོན་པར་རྟོགས་པ་ཡི་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི་འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས་ཤིན་ཏུ་བརྩེ་བའི་བསམ་པས་བདག་གིས་བཤད་རྗེ་བཙུན་འཇམ་པའི་དབྱངས་ཀྱི་བཀའ་དྲིན་ལ་བརྟེན་ནས་མདོ་ལས་མདོ་སྔགས་ཀྱི་ལམ་གྱི་རིམ་པ་མཐའ་དག་ལ་དྲང་ངེས་ཀྱི་དེ་ནས་དྲང་དོན་དགོངས་པ་ཅན་དང། ངེས་དོན་དེ་ནས། དངོས་པོ་དེ་གང་འདྲས་རེད་དང་གང་འདྲས་མ་རེད་དེ་འཇམ་མགོན་བླ་མས་གི་གསལ་བ་ཤེས་བ་རེད་དེ། རྗེ་བཙུན་འཇམ་པའི་དབྱངས་ཀྱི་བཀའ་དྲིན་ལ་བརྟེན་ནས་ངས་དྲང་ངེས་ལེགས་བཤད་སྙིང་པོ་དེ་མཛད་པ་ཡིན་གསུངས་པ་ལ། འོ་ལེ། ལུང་རིགས་མང་ཐོས་མངོན་པར་རྟོགས་པ་ཡི་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང། རྟོགས་པར་མ་གྱུར། ལུང་དང་རིགས་པ་གཉིས་ཀྱི་གསལ་བ་ཤེས་བའི་སྔོན་གྱི་སྐྱེས་བུ་དམ་པ་མང་པོ་བྱུང་ནི་རེད། དེས་དྲང་ངེས་ཀྱི་དགོངས་པ་ཕྱིན་ཅི་མ་ལོག་པ་དེ། པས་ནི་གསལ་བ་ཤེས་མ་ཐུབ་བ་རེད། ཨོ་ལེ། དེ་ཡིན་དུས། ལུང་རིགས་མང་ཐོས་རིགས་པའི་ལམ་དུ་ཡང་ངལ་བ་མང་བསྟེན་མངོན་པར་རྟོགས་པ་ཡོན་ཏན་ཚོགས་ཀྱིས་མི་དམན་དུ་མས་ཀྱང་འབད་ཀྱང་རྟོགས་པར་མ་གྱུར། གནས་དེ་ནི་འཇམ་མགོན་བླ་མས། ཨོ་ལེ། དྲང་ངེས་ཀྱི་དེ་ནས་གནས་དོན་གྱི་གནད་འགག་གི་རྩ་བ་འདི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་གིས་དེ་ལས་རྗེ་བཙུན་འཇམ་པའི་དབྱངས་ཀྱི་བཀའ་དྲིན་ལ་བརྟེན་ནས་གསལ་བ་ཤེས་བ་ཡིན་པས་ན། འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས་གསུངས་པ་རེད་པ། དེ་ལ་དྲང་ངེས་ནང་ལ་མདོ་སྡེ་དགོངས་པ་ངེས་འགྲེལ་དང་དག་བ་ལས་དེ་ནི་མང་པོ་ཤེས་རྒྱུ་ར། དེ་ཡིན་དུས་དེ་ལྟ་བུའི་འཇམ་མགོན་བླ་མས་གསལ་བ་ཤེས་ཡོད་ཀྱི་བསྟན་པ་འདི་གང་ལགས་ཟེར་ན། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ་ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བའི་ཆེ་བ་ཆེ་བ་བཞི། ཨ་ལེ།

སྔགས་ཀྱི་ལམ་དུ་ཞུགས་ནས། དེ་ལས་ཚུལ་ཁྲིམས་ཀྱི་བསླབ་པ་ཡང་དགོས་མ་རེད། ཧ་གོ་ཚེ། ཨ་ལས། དེ་ཡིན་དུས་མདོ་སྔགས་གཉིས་པོ་དེ་འགལ་བ་མེད་པར། གཅིག་གྲོགས་གཅིག་གི་གི་ཚུལ་ལ་འཚང་རྒྱ་དགོས་རེད། དེ་ཡིན་དུས་དཔལ་ལྡན་ཟླ་བ་གྲགས་པའི་དབུ་མ་འཇུག་པའི་ནང་ལས། ཀུན་རྫོབ་དེ་ཉིད་གཤོག་ཡངས་དཀར་པོ་རྒྱས་གྱུར་པ་ངང་པའི་རྒྱལ་པོ་དེ་ནི་སྐྱེ་བོ་ངང་པ་ཡིས

དེ་ཉིད་གཤོག་ཡངས་དཀར་པོ་ཞེས་པ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་གཙོ་བྱས་སྐྱེས་བུ་ཆུང་འབྲིང་གི་བསམ་པ་རྒྱས་པ་ཟེར་རྒྱུ་དེ། སྙིགས་དུས་ཀྱི་ཚེ་ཐུང་གཅིག་པུ་འདི་ཉིད་ལ། འོ་ལས། སྟན་ཐོག་གཅིག་ལ་འཚང་རྒྱ་བའི་གི་དེ་ནི་པའི་གསང་སྔགས་ཀྱི་ལམ་གྱི་རིམ་པ། རང་གི་ཕུང་ཁམས་སྐྱེ་མཆེད་ལ་དེ་ནི་པའི་ལྷ་སྐུ་དེ་ནི་གསལ་བ་དང་ལྷ་སྐུ་རྒྱས་པ་ཡིན་པས་ན་ཀུན་རྫོབ་དེ་ཉིད་གཤོག་ཡངས་དཀར་པོ་རྒྱས་གྱུར་པ། དེ་ལྟ་བུའི་མདོ་སྔགས་གཉིས་པོ་གི་ལམ་གྱི་རིམ་པ་ཆ་ཚང་བ་རང་གི་རྒྱུད་ལ་ཉམས་མྱོང་ཐོན་མཁན་གྱིས་དེ་ནི་ངང་པ་ལྟ་བུ། སྐྱེ་བོ་ངང་པ་ཡིས། མདུན་དུ་བདར་ནས་དགེ་བའི་རླུང་གི་ཤུགས་སྟོབས་ཀྱིས་ཞེས་བརྗོད་དེ། འོ་ལེ་དགེ་བའི་རླུང་གི་ཤུགས་དགེ་བའི་རླུང་གི་ཤུགས་དེ་གང་རེད་གོ་རྒྱུ་བ་རེད། དགེ་བའི་རླུང་གི་ཤུགས་ཀྱིས་རླུང་དེ་གང་རེད་ན་ཚུལ་ཁྲིམས་ཀྱི་ཉམས་ལེན་རེད། དགེ་བའི་རླུང་གི་གདམས་པ་རེད། ལྷ་སྐུ་དེ་དགེ་བའི་རླུང་གི་ཤུགས་ཏེ། དཔེར་ན་མོ་ཊ་འདྲ་ཞིག་འགྲོ་དགོས་ན་ཆི་ཁྲེ་འདྲ་ཞིག་འགྲོ་དགོས་ན་སྣུམ་ཞིག་བྱ་རྒྱུ་མེད་ན་ཁོ་འགྲོ་རོགས་མི་བྱེད་འདུག་པ། ཁོ་ཨ་ལ་པ་ལ་མི་འགྲོ་རྒྱུ། དཔེ་དེ་ནང་བཞིན་གྱི་སྣུམ་ཞིག་བྱ་ཞུས་ན་ཁོ་ཤུགས་ཆེན་པོ་འགྲོ་རྒྱུ་རེད། དཔེ་དེ་ནང་བཞིན་གྱི་ཚུལ་ཁྲིམས་ཀྱི་བསླབ་པ་འདི་དགོས་རེད།

སྐྱབས་རྗེ་ཁྲི་བྱང་རྡོ་རྗེ་རེ་དོགས་རེ་དོགས་མ་ཡི་སྐྱ་ཅོ་མི་དགོས་ཀྱི། འོ་ལེ་མཁའ་ལྡིང་གཤོག་རླབས་གང་དགར་རྒྱུ་བའི་ཕྱོགས་སུ། ང་ཡོང་ས་ང་གི་སེམས་ཁྲལ་སྒོ་མ་སོང་ལེ། འོ་ལེ། མཁའ་ལྡིང་འདྲ་ཅིག་ཡིན་ན་ང་རུ་གཤོག་རླབས་གི་གི་ན་འཕུར་ན་འོ་ཆོག་པ་རེད་སོང་ལ་མཁའ་ལྡིང་གཤོག་རླབས་གང་དགར་རྒྱུ་བའི་ཕྱོགས་སུ། སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང། དེ་ལྟ་བུ་དཔལ་ལྡན་ཟླ་བ་གྲགས་པས་ཀུན་རྫོབ་དེ་ཉིད་གཤོག་ཡངས་དཀར་པོ་རྒྱས་གྱུར་པ་ངང་པའི་རྒྱལ་པོ་དེ་ནི་སྐྱེ་བོའི་ངང་པ་ཡིས་མདུན་དུ་བདར་ནས་དགེ་བའི་རླུང་གི་ཤུགས་སྟོབས་ཀྱིས་རྒྱལ་བའི་ཡོན་ཏན་རྒྱ་མཚོའི་ཕ་རོལ་མཆོག་ཏུ་འགྲོ་ཟེར་ཏེ་མདོ་སྔགས་གཉིས་པོ་དེ་ཡ་མ་བྲལ་བ་གཅིག་གྲོགས་གཅིག་གི་གི་ཚུལ་ཡིན་པས་ན་བསྟན་པ་ཐམས་ཅད་འགལ་བ་མེད་པ།

འོ་ལེ། གོ་བ་མ་ལོན་པར་བརྟགས་ཏེ། སྐྱེས་བུ་སྔོན་གྱི། གུ་རུ། གུ་རུ་རིན་པོ་ཆེ་དང། འོ་ལེ། ས་སྐྱ་གོང་མ་རྣམ་ལྔ། འོ་ལེ། དེ་བ་གི་དེ་ནི་པའི། འོ་ལེ་ཀརྨ་པ་རང་བྱུང་རིག་པའི་རྡོ་རྗེ། དེ་ཚོ་གང་ག་གིས། ཚུལ་ཁྲིམས་ཀྱི་བསླབ་པ་འདི་གཙོ་བོ་ཡིན། དུ་བ་བསྟན་བྱ་བ་རེད། འོ་ལེ། རྒྱལ་བའི་མདོ་རྒྱུད་དང། རྒྱལ་བའི་གསུང་རབ། ཁོང་གཙོ་བ་རེད་མ་གཏོགས་པའི། ངས། འོ་ལེ། ཞེས་པ་རྫུན་མ་རེད་ཡང་ཁ་བདེ་བདེ་ཞེས་བཤད་ནི་རྫུན་མ་རེད། ཧ་གོ་འདིར། དེ་ཡིན་ན་དཔེར་ན་ཁྱིམ་པ་ཞིག་ཡིན་པའི་དབང་དུ་བཏང་ན་ཡང། འོ་ལེ། སོ་ཐར་གྱི་སྡོམ་པ་མེད་ཀྱང། སོ་སོ་ཐར་བའི་གི་ཁྲིམས་དེ་ཡོད་རེད། སོ་སོ་ཐར་བའི་གི་ཁྲིམས་དེ་བཅས་པའི་གི་ཁྲིམས་འགའ་རེ་མ་གཏོགས་པས་དེ་ནས་ཨ་རེ་མེད་པ་དེ་ཉམས་སུ་བླང་བྱ་ཅུང་འདི་རེད།

བ་ཡིན་པས་ན་སོ་སོ་ཐར་པ། གང་ལ་གོ་ཞེས་དྲ་བ་ཟིག་གི་སོ་སོ་ཐར་པའམ་མི་ཤེས་རྫས་ཡོད་ན་དེ་ནི་ཧ་ཅང་གི་སྡུག་ལྷག་པར་དུ་ཞྭ་མགོ་སེར་པོ་ཞིག་གོ་ང་འཇམ་མགོན་བླ་མའི་གི་རྗེས་འཇུག་གི་གང་ཟག་ཡིན་ཚུལ་དུ་སོ་སོ་ཐར་པ་འགྱུར་ཏེ་གོ་བ་ཅིག་ལེན་མ་ཤེས་ན་བསྟན་པ་ལ་ཞབས་འདྲེན་ཞུ་གི་ཨ་གོ། སླུ་བ་དང་སོ་སོ།

ལས། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་དཀར་ཐོག་གི་ན་བཟུང་དང། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་གྲུབ་མཆོག་གི་ན་བཟུང་དང། ངོ་ཚ་དགོས་རེད་རེད། ལས། གཡག་རྒྱ་རོག་པོ་ནོར་ལ་འགྲོ། ང་སོ་སོ་ཐར་བ་ཡིན་གྲྭ་བ་ཡིན་ཟོ། ལས། ང་དཀར་ཐོག་གཞན་ཤོག་ང་ཁྱི་ར་གཞན་ཤོག་ང་མོ་བ་གཞན་ཤོག། ལས། ང་ཤ་གཞན་ཤོག་དེ་ཚོ་ངོ་མི་ཚ་དུག་ནད་ཆེ་སོ། གྲྭ་བ། དག་མ་ཚར་སྔོན་ལ་ཚེ་དཔག་པ་འདྲ་ཞིག་ཁོ་ན་དགའ་གྱི་རེད། དང་དོད་འཇམ་མགོན་བླ་མའི་གི་རྗེས་འཇུག་ཡིན། ད་ནངས་ང་རི་བོ་དགེ་ལུགས་པ་ཚོ་ཡིན་ཞིང་ངོ་ཆགས་ཀྱི་མི་ཟིན། བཀའ་ཁྲིས་ཀྱི་མི་ཡིན། ཨ་ཁུ་ཚེ་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་ཁང་པའི་ནང་ལ་རང་རང་སོ་སོའི་ཁང་པའི་ནང་ལ་ཡབ་སྲས་གསུམ་པོ་བཀོད་ཡོད་མེད་གང་ཞིག་ཡོད་ན་དེའི་ངོས་ལ་ག་འདྲ་ཞིག་འགྱིང་ང། ག་འདྲ་ཞིག་གསོལ་བ་འདེབས་པ། སྔགས་ཀྱི་ཐུན། མུ་ལེ་ཤེས་བོ་རེ་ཆོས་པ་མུ་གེས་ཤི་དེ་གཏན་ནས་ཡོད་མ་རེད། བདག་ཅག་གི་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ་གི་ང་ཡི་རྗེས་འཇུག་རབ་ཏུ་བྱུང་བ་རྣམས་འཚོ་བས་ནམ་ཡང་ཕོངས་པར་མི་འགྱུར་རོ་ཟེར་ཁོང་བསྐལ་ཆེན་གྲངས་མེད་གསུམ་དུ་འཚོ་བ་བསགས་པ་དེ་ཁོང་གི་རྗེས་འཇུག་གི་གདུལ་བྱ་ལ་བརྟེན་ནས་ལྷུང་བཟེད་བཞག་བ་རེད། དེ་སུ་རང་གི་འབྲས་བུ་ལ་དེ་ནི་མ་ལྟ་བུ་གི་མུ་གེ་གི་ཆོས་པ་མུ་གེས་ཤི་སོང་དེ་དག་སྨྱོ་ཆེས་ལ་འོང་སྨྱོ་མ་དེའི་སོ་ལ་འོང་མ་དེ་ཡིད་ཆེས་སུ་འོས་ན་ཡིད་ཆེས་སུ་མེད་ན་ཁྱོད་མུ་གེས་ཤི་ལས་མི་ཚེ་ཁྱོད་ལྟོགས་གྲིར་ཤི་ན་ཡང་སྡུག་གྱོང་རེད། ཨ་ཙི་ངའི་རྩེད་མོ་ཟོ་ལེ་ཨ། དགོངས་པ་མ་འཚོམ་ཨ། སྐྱོན་དུ་དེ་ལྟ་བུ། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཤིང་ལ་ལས་བྱེད་དེ། ང་དེ་རིང་ཚེས་བཅུ་ཚེས་བཅུ་ཡིན། ང་དེ་རིང་ཉི་ཤུ་ལྔ་ཉིན་མོ་ཚོགས་ཕུལ་ཞུ། ཚོགས་ཆང་ཆང་འཐུང་དགོས་རེད། ཆུང་མང་ཚོགས་ནི་གསང་སྔགས་ཀྱི་ཉམས་ལེན་གསང་སྔགས་ལ་དེ་ནས་འོ་ལ་རྩ་ལྟུང་བྱུང་རེད།

བདག་འཛིན་དང་བདག་འཛིན་དེ་རྩ་བ་ནས་བསད་པར་བྱ་ཞེས་པས་ན་ཁྱོད་ཀྱིས་སྲོག་ཆགས་བསད་པར་བྱ། གསང་སྔགས་ཀྱི་ལམ་ལ་དེ་རིགས་མ་གཏོགས་པའི། འོ་ལེ། ལོག་གཟུགས་མི་ནག་ཁྲིགས་ངོ། འོ་ལེ། ཁྱི་ཡི་མི་ནག་ཁྲིགས་ངོ་པོར་སྡང་བ། དག་ལྡན་ཨ་མ་ནི་པི་མེའོ་ཨ་མ་ནི་པི་མེའོ་རྫོགས་མཆོད་བདག་མཚན་སུ། དེ་ཟེར་ལ་མ་རེ། ཧ་ཧོ་ཧི། འོ་ལེ། ཁྱོད་ཀྱིས་སྲོག་ཆགས་བསད་པར་བྱ། དེ་དྲང་དོན་གྱི་མདོ་རེད། དྲང་དོན་གྱི་མདོ་འདི་དྲང་དོན་དགོངས་པ་ཅན། འོ་ལེ། སྒྲ་བཞིན་གྱི་ཚིག་ཟིན་ལྟར་ཉམས་སུ་བླང་བར་མི་བྱ་བ། འོ་ལེ། དྲང་དོན་དགོངས་པ་ཅན་གྱི་མདོ་རེད་དེ། དགོངས་གཞི་དགོས་པ་དངོས་ལ་གནོད་བྱེད་གསུམ་གྱི་སྒོ་ནས་དྲང་དོན་དུ་བཀྲལ་བའི་མདོ་རེད་དེ། ཧ་གོ། དེ་ངེས་དོན་དུ་ཚུར་འགྲེལ་ཐུབ་དགོས་རེད་དཔེར་ན་ཤེས་རབ་སྙིང་པོ་ལྟ་བུ་ཞིག་ན་མིག་མེད་རྣ་བ་མེད་སྣ་མེད་ཟེར་དོ། འོ་ན་དེའི་ཚིག་སྒྲ་རིག་ན་སྙིང་པོ་མེད་བཟོ་དགོས་རེད་སྣ་བུག་མེད་བཟོ་དགོས་རེད་མ་རེད་པ།

གཞན་གྱི་ཆུང་མ་བསྟེན་པར་བྱ་ཟེར་བའི་དོན། རང་ཉིད་ལས་གཞན། རྒྱལ་བ་རྡོ་རྗེ་འཆང་གི་ཐུགས་རྒྱུད་ཀྱི་བདེ་བ་ཆེན་པོའི་ཡེ་ཤེས་དེ་རང་རྒྱུད་ལ་བསྟེན་པར་བྱ་ཞེས་པས་ན། ཨོ་ལེ། དེ་ནས་གཞན་གྱི་ཆུང་མ་བསྟེན་པར་བྱ་ཟེར་དེ་རེད། དེ་ལྟར་གོ་བ་བླངས་ནས་མདོ་སྔགས་གཉིས་པོ་དེ་འགལ་བ་མེད་པར་གཅིག་གྲོགས་གཅིག་སྒྲིག་གི་ཚུལ་ཉམས་སུ་ལེན་རྒྱུ་གི་རིམ་པ་འདི་འཇམ་མགོན་བླ་མ་གཅིག་པུ་གིས་དེ་ནས་གསལ་བར་བཤད་པ་ཡིན། ཧཱུྃ། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ། བསྟན་པ་ཐམས་ཅད་འགལ་བ་མེད་པ། ལ་ལས་ཙི་རི་ཁ་ཚང་ཆང་འཐུང་ཞུགས་རེ། དེ་ཙི་རི་ཁ་ཚང་གོང་ནས་འགོད་པ་དེ། རང་ཉིད་སོ་ཐར་གྱི་སྡོམ་པ་འབོག་རང་ཉིད་དེ་ནས་སོ་སོར་ཐར་པའི་གྱི་ན་བཟའ་གོན། འོ་ལེ་གོས་ངུར་སྨྲིག་གོན་ནས་ད་དུང་ཡང་ཆང་འཐུང་ཨ་རག་བཙོ་ན་ངོ་མི་ཚ་འདུག་ནས།

དེ་བཞིན་དུ་དཔེར་ན་ངུ་ཚོ་ད་ལྟ་འདི། ཚོགས་ཟིག་ཕུལ་ན་ཡང། ཚོགས་ཆང་དེ་ལ་དེ་ནི་ཆོ་དེ། འོ་ལ་ཟན་ལ་དེ་ནི་ཕག་གི་ཡ། ཆང་རིལ། དམ་རྫས་ཀྱི་རྫས་དང། ཅེ་ན། དེ་ངུ་ཚོ་ད་ལྟ་དེ་འདི་ཟན་གྱི་སྣོད་ཨ། ཡ། དེ་རྣམས་ལ་ཕ་འཕན་དུ་དགོས་ལུགས་ཀྱི་རྒྱུ་མཚན་གང་ལགས་ཟེར་ན་ངུ་ཚོ་ད་ལྟ་རྟོགས་པ་མཐོན་པོ་ཐོན་ཡོད་མ་རེད་པ། ཤ་ལྔ་བདུད་རྩི་ལྔ་ཡི་ངོ་བོར་བསྒྱུར་ཐུབ་ཡོད་མ་རེད།

གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཞེས་གདམས་ངག་དེ་གང་རེད་ཟེར་ན། རྒྱལ་བས་ཀྱི་མདོ་རྒྱུད་རྒྱལ་བས་ཀྱི་གསུངས་པའི་དེ་ནི་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་ཡང་སྙིང། འོ་ལེ་མདོ་སྔགས་ཀྱི་ཆོས་ཉམས་སུ་ལེན་རྒྱུ་གི་རིམ་པ་མགོ་བཤེས་གཉེན་བསྟེན་ཚུལ་ནས་མཇུག་མི་སློབ་པའི་ཟུང་འཇུག་གི་བར་ལ་ལམ་གྱི་རིམ་པ་ཚང་མ་ལོག། འོ་ལེ་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པ་བསྟན་པའི་གདམས་པ་ཡིན་པས་ན་གདམས་ངག།

ཅེས་དང། རང་ཉིད་ད་ལྟ་སེམས་ཅན་གྱི་དོན་མ་འོངས་པ་ན་ཆོས་ཀྱིས་བསྡུ། ལུས་ཀྱི་སྲིན་བུ་ད་ལྟ་ཟང་ཟིང་གིས་བསྡུས་ནས་མ་འོངས་པ་ན་གཅིག་གིས་གཅིག་ཞུ་རྒྱུ་ཞིག་དེ་ནས་བཞིན་པ་ཞིག་དང། དེ་ཕར་ཕྱིན་ཐུབ་པའི་སྐབས་ནས་ཤེས་པའི་གེགས་གཞན་དུ་ཕར་ཕྱིན་གྱི་ཉམས་ལེན། སྔགས་ཀྱི་བཀའ་ལས་དེ་ཟད་ལས་མི་བྱེད་རང་གི་དེ་ནས་སྙིང་ཁ་ན་དེ་ནས་འོ་ལེ་རྩ་བའི་བླ་མ་དང་ངོ་བོ་དབྱེར་མེད་པས་དེ་ནས་ཡི་དམ་དུ་བཞུགས་ནས་དེ་ལ་དེ་ནས་འོ་ལེ་ཡེ་ཤེས་ཀྱི་ཚུལ་ལས་དེ་ནས་འབུལ་ཡིན་སྙམ་པའི་སམ་བ་དེ་སྔགས་ཀྱི་ཉམས་ལེན་རེད། དོན་དུ་ཉིན་ཞག་ཕྲུགས་གཅིག་གི་བྱ་བ་གང་དང་གང་ན་ཡང་མདོ་སྔགས་གཉིས་ཀ་སྟེ་དེ་ནས་ཡ་མ་བྲལ་བར་ཉམས་སུ་ལེན་པའི་གདམས་པ་ཁྱད་པར་ཅན་ཡིན་པ་ན་གསུང་རབ་མ་ལུས་གདམས་ངག་ཏུ་འཆར། དེ་ཡིན་དུས་དེ་ལྟ་བུ། འོད་འཚོ། འོ་ལེ། གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ལས་མ་ཚིག་དེ་ལྟ་བུའི་གདམས་ངག་འདི་ཡི་ཡང་སྙིང་རྩ་བ་གང་རེད་ཟེར་ན། ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ་གསུམ་པོ་གི་ནང་ལ་འདུས་ལེ། འོ་ལེ། རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་སྐལ་ལྡན་ཐར་འདོད་རྣམས་ཀྱི་འཇུག་ངོགས་དེ་ཇི་ལྟར་ནུས་བཞིན་བདག་གིས་བཤད་པར་བྱ། འོ་ལེ། དེས་ན་ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་གསུམ་པོ་དེ།

དེ་ནས་ཀྱེ་རེ་བ། ཧོ་ལེ། དེ་ལྟ་བུའི་གེ། ཧོ་ལེ། བསྟན་པ་ཐམས་ཅད་འགལ་བ་མེད་པར་རྟོགས་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་གེ། ངེས་འབྱུང་བྱང་ཆུབ་ཀྱི་ཡང་དག་པའི་ལྟ་བ་གསུམ་པོ་སྟེ། སྔར། སྔར། གཤེགས་པའི་གེ་དེ་ནས་སངས་རྒྱས་རྣམས་དང། མ་འོངས་པ་ན་བྱོན་པར་འགྱུར་བའི་གེ་སངས་རྒྱས་རྣམས་དང། ད་ལྟ་ན་བཞུགས་པའི་གེ་སངས་རྒྱས་རྣམས་ཀྱི་གེ། ཉམས་སུ་ལེན་རྒྱུ་གི་དགོངས་པ་འདི་གང་ཞེ་ན་འདི་གསུམ་པོ་སྟེ་མ་གཏོགས་པའི་གཞན་པ་མེད་སྟོན་པ་ལ། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པར་བྱ། ཉེས་སྤྱོད་ཆེན་པོ་རང་འགག་ཏུ་འགྲོ་བ་སོགས་ཏེ།